དེ་ཤེས་པས་ད་ཐུགས་ཆེན་པ་གི་སྤྲུལ་སྐུ་གཅིག་ཡིན་པ་འདྲ། ཐུགས་ཆེན་པས་དེ་ནས་སྤྲུལ་སྐུ་ཞིག་གནས་སྐོར་སོང་སྐབས་ཨ་ནི་མཁྲིས་པ་སྙུང་ནས། སྤྲུལ་སྐུ་དེ་བི་གའི་མཁྲིས་པ་ན་ནས། མཁྲིས་ནད་སྙུང་བའི་གནས་ཚང་དེར་དངུལ་ག་འུ་གསུམ་ཡོད་པ་དེ་གསེར་ག་འུ་གསུམ་དུ་སྣང་བྱུང་ས། གནས་ཚང་དེ་ལ་བས་དངུལ་ག་འུ་ཆེན་པོ་གསུམ་ཡོད་ས་རེད་བ། དེ་སྤྲུལ་སྐུ་དེ་མཁྲིས་པ་སྙུང་ཡིན་ཙང་གསེར་ག་འུ་གསུམ་འདུག་བསམ་ཡ་བྱེད་རོགས། གསེར་ག་འུ་གསུམ་འདུག་བསམ་གྱིས་སྣང་ཞིང། ཕྱིར་ནང། ཕྱི་ནང་སོགས་རྗེས་མ་ལོ་རྗེས་མ་ཟེར་བ་རོ། ཨཱ་མཁྲིས་ནད་བསལ་བས་ས། ཨཱ་ནི་ཡང་དངུལ་གྱི་གའུ་རེད་དེའོ་སྟེ། ཁ་སང་སྔོན་མ་གསེར་གྱི་གའུ་གསུམ་འདུག་བསམ་བསམ་བྱས་པས་གཞུག་གུར་མཁྲིས་པ་ཡར་དྲག་ཚར་དུས་དངུལ་གྱི་གའུ་གསུམ་དུ་གྱུར་བ་དང། རྒྱལ་བ་དབེན་ས་པ་རོང་བྱམས་ཆེན་ལ་ཕེབས་པའི་སར་གཅིག་མཁས་པ་འགའ་ཞིག་གིས་སྒྲ་ཡི་དཀའ་གནད་ཅིག་མ་ཤེས་པར། རྩོད་པ་བྱས་པའི་སྐབས་ལ། ས་ཆ་ག་དེ་ན་མཁས་པ་འགའ་ཞིག་གིས་པི་ཀའི་སྒྲ་ཡི་དཀའ་གནད་འདྲ་བ་གཅིག་མ་གྲོལ་བར་བྱས་ནས་ད་རྩོད་པ་བྱས་ནས་ཆོས་ཀྱི་རྩོད་པར་ད་ཆུ་ཚོད་བྱས་ནས་པད་ད་སེ་ད་འམ་པི་ཀའི་བཞུགས་བསྡད་པའི་ཁ་ཐུག་ཅིག་ལ་ཨ་ནི་དབེན་ས་པ་ཕེབས་ཏེ། དབེན་ས་པ་ཕེབས་པས་སྒྲ་ཡི་དོན་ཐམས་ཅད་ཕར་བཀྲོལ་ནས། བྱེ་མ་ཅན་ཞིག་བར་བཀྲོལ། ཨ་ནི་བརྒྱད་སྟོང་པ་པའི་སཾ་སྐྲྀ་ཏའི་སྐད་དུ་གསུངས། རྒྱ་གར་སྐད་ལ་རེད་བ་ཁོ་རང་བོད་རེད་བ་ད་རེད་དེ་སཾ་སྐྲྀ་ཏའི་སྐད་དུ་པས་གསུངས་སོང་ཙང་ས་ཁོང་ཚོ་ཡིད་མ་ཆེས།

ཆོས་སྐུ་ནི་སངས་རྒྱས་ནང་ཕན་ཚུན་ལས་བྱང་འཕགས་ཀྱིས་ཀྱང་ད་མངོན་སུམ་གྱི་སྤྱོད་ཡུལ་དུ་མ་རེད་བ། ཆོས་ཀྱི་སྐུ་དེ་སངས་རྒྱས་ནང་ཕན་ཚུན་སྤྱོད་ཡུལ་རེད་མ་རེད་བ། དེ་ནི་བྱང་སེམས་འཕགས་པས་ཀྱང་དེ་ནི་མི་མཇལ། དེ་ནི་ལོངས་སྐུ་མཇལ་བ་ལ་དེ་ནི་བྱང་འཕགས་དང་བྱང་སེམས་འཕགས་པ། མཆོག་གི་སྤྲུལ་སྐུའི་མཚན་དཔེ་མཇལ་བ་ལའང། མ་མཐའ་སོ་སྐྱེ་ལས་དག་ཅིག་ངེས་པར་དགོས་པ་ལམ་རིམ་བདུད་རྩི་སྙིང་པོ་ལས། ལས་ངན་སྒྲིབ་གཡོགས་འདི་དང་མ་བྲལ་རིང་སངས་རྒྱས་མ་ལུས་མངོན་སུམ་བྱོན་ཡང། མདུན་བྱོན་ཡང་ད་ལྟའི་སྣང་བ་འདི་ཉིད་མ་གཏོགས་པ། མཚན་དཔེས་བརྒྱན་པའི་སྐུ་མཆོག་མཐོང་སྐལ་མེད་ཅེས་གསུངས་པ་ལྟར་དང། སངས་རྒྱས་ཞལ་བཞུགས་དུས་ཀྱང་མུ་སྟེགས་པ་རྣམས་ཀྱིས་མཚན་བཟང་སོགས་མ་མཇལ་ཞིང། རྒྱ་གར་ལ་སྦས་པའི་སངས་རྒྱས་ཞལ་བཞུགས་པའི་ཁ་ཐུག་ལ་ཡང

རང་རེས་བླ་མ་འདི་རང་རང་གི་ཚོད་ཙམ་དུ་མཐོང་བ་མཐོང་ཚུལ་བཟང་པོ་ཡིན་ཏེ། མགོ་ལོག་ཨ་རིག་སྟོད་པའི་ཇག་དཔོན་ཞིག། ལྷ་ལྡན་གྱི་ཇོ་བོ་མཇལ་བར་སོང་བས་ཇོ་བོ་ལྟ་ཞོག། མར་མེ་སོགས་ཀྱང་དེ་ནས་མ་མཇལ་བས། ད་མགོ་ལོག་ལོག་དང། ལུང་པ་ལབ་ཀ། དེ་ནས་ཨ་རིག་སྟོད་པའི་སྟོད་པ་ལོ་དང། ཨ་ནི་ཇག་དཔོན་གཅིག་ཡོད་ས་རེད། ཇག་པ་རང་རྒྱ་མི་གཅིག་དཔོན་པོ་གཅིག། ཇག་དཔོན། ཇག་དཔོན་ཆེན་པོ་གཅིག། འོ་ད་ཇག་དཔོན་དེ་དེ་ནས་ཉི་མ་ཞིག་ཡར་ལྷ་ས་ལ་རེད་པ་ད། ཨ་ནི་ཇོ་བོ་མཇལ་ཁ་ཡོང་བ་རེད། ཇོ་བོ་མཇལ་ཁ་ཡོང་པའི་སྒང་ན། ཨ་ནི་ཇོ་ཁང་ན་ལ་ཡར་འཛུལ་ནས་ཇོ་བོ་མཇལ་བའི་སྒང་ན་ཇོ་བོ་མཇལ་གི་ཡོད་མ་རེད་ཁྱོན་ནས་ཇོ་བོ་མཐོང་གི་ཡོད་མ་རེད། ཇོ་བོ་མ་མཇལ་ཇོ་བོ་མཇལ་བ་ལྟ་ཞོག་ཇོ་བོ་སྐུ་མདུན་ངུ་པའི་མར་མེ་ཁང་དེ་ཡོད་རེད་པ་ད་མཆོད་མེ། མཆོད་མེ་པའི་ཁང་དེ་ཡོད་རེད་པ་ད་མཆོད་མེ། ཨོ་མཆོད་མེ་མཇལ་གི་ཡོད་མ་རེད། ནག་བུང་བུང་གཅིག་མ་གཏོགས། ལོ། མར་མེ་སོགས་ཀྱང་མ་མཇལ་བ། དེ་ཡིན་ཙང་དེ་ནས་ད་འོན་རྒྱལ་སྲས་གོང་མ་ད་སྐུ་ཕྲེང་ག་རེ་ཡིན་ནམ། འོན་རྒྱལ་སྲས་རྡོ་རྗེ་འཆང་ཟེར་བླ་མ་ཡང་སྐད་གྲགས་ཆེན་པོ་ཅིག་རེད་པ་ད་ཕེབས་པ་རེད་འོན་རྒྱལ་སྲས། འོན་དེ་ནི། འོ་ད་འོན་རྒྱལ་སྲས་གོང་མས་ལས་སྒྲིབ་སྦྱོང་གསུངས་པས་ད་ཁྱེད་རང་སྡིག་པ་ཆེན་པོ་བྱས་ནས། འོ་ད་དེ་ཡིས་དེ་ནི། འོ་ད་དེ་ནི་ལས་སྒྲིབ་སྦྱང་དགོས་རེད་བཤགས་པ་གྱིས་གསུངས་ནས་ཨ་ནི་ཁོས་བི་གའི་ཁྲི་མཆོད་དང་ཕྱག། མང་པོ་ཕུལ་སྐོར་ར་མང་པོ་བརྒྱབ་ཨ་ནི་ཁྲི་མཆོད་ཕུལ་མཆོད་མེ་མང་པོ་ཕུལ། འོ་ད་བསྙེན་བཀུར་ཞུས་ད་ཞེ་དྲག་དེ་བྱས་པ་འདྲ་ཁོས་འགྱོད་པ་བྱས་ནས། བྱས་ཀྱང་སླར་མར་མེ་ཙམ་ལས་ཇོ་བོ་མ་མཐོང་བ་ཨ་ནི་ཡང་ཕྱོགས་གང་ལ་ཡང་བྱས་ནས་ཇོ་བོ་མཇལ་ཁར་འགྲོ་བའི་སྒང་ན་ད། མཆོད་མེ་དེ་ཚོ་མཐོང་གི་ཡོད་ཤག་ད། སྡིག་པ་ཏོག་ཙམ་ཅིག་ད་སྲབ་རུ་ཕྱིན་གྱི་རེད་པ་ད། མཆོད་མེ་དེ་ཚོ་མཐོང་གི་ཡོད་རེད་མ་གཏོགས་ད་དུང་ཇོ་བོ་མཇལ་གི་ཡོད་མ་རེད། ཇོ་བོ་མེད་པ་མ་རེད་བ་ད། ཁོས་མ་མཐོང་བ་རེད་དེ། མ་མཐོང་བས་མེད་པ་རེད་ཐུག་གི་མི་འདུག་བ་འོ་དེ་འདྲ་བོ་རེད། འོ་དེ་ནས། ཁོས་ཁྲི་དེ་བྱས། ཇོ་བོ་མ་མཐོང་བ་དང། རྒྱལ་བའི་ཡོངས་འཛིན་སྐྱབས་རྗེ། ཁྲི་བྱང་རྡོ་རྗེ་འཆང་ལ་རྗེ་ཡབ་སྲས་གསུམ་གྱི་གསུང་འབུམ་ལྗགས་ལུང་གནང་མཁན་འོ་ཁ་སང་སྔོན་མ་ངས་ཞུ་སྒྲོག་ཅིག་བཅད་དེ་ནི་ད་འོ་ད་བ་ཐོན་ཡོང་གི་རེད་ཟེར་ཡ་འདི་རེད། རྗེ་ཡབ་སྲས་གསུམ་གྱི་གསུང་འབུམ་ལྗགས་ལུང་གནང་མཁན་སྒོ་མང་བཀའ་འགྱུར་བླ་མ། དེ་ནི་བློ་བཟང་དོན་ལྡན་རིན་པོ་ཆེའི་བཀའ་འགྱུར་ལྗགས་ལུང་སྐབས། བཀའ་འགྱུར་ལྗགས་ལུང་སྩལ་སྐབས། སྐྱབས་རྗེ་རྡོ་རྗེ་འཆང་གསུང་འཁོར་དུ་བ་རྗེ་ཡབ་སྲས་གསུམ་གསུང་འབུམ་འདི་དག་དེའི་སྐུ་མདུན་ནས་གསན་པ་ཡིན། དང་པོ། ཉི་མ་གཅིག་ཐོབ་དེ་ག་ལ་དེ་བ་ཕེབས་ནས། ད་ལྟ་འདི། སྒོ་མང་བཀའ་འགྱུར། ད་ལྟ་བླ་མ་བློ་བཟང་དོན་ལྡན་ཞུ་ཡ་དེ་དེ་བ་གཅིག་ཕེབས་ནས། ཁྱེད་རང། རྗེ་ཡབ་སྲས་གསུང་འབུམ་ལུང། གསན་གྱི་ཡིན་ན་ངས་གནང་དགོས། ཟེར་གསུངས་འདུག་པ། བྱས་ཙང་ཡང་ཁ་ཤས་དེ་འདྲ་ཡོད་རེད། བཀའ་དྲིན་གྱིས་དེ་ནི་པི་ཀའི་ཆེད་དུ་བྱས་པའི་གདུལ་བྱ་ཡང་ཉིན་སྲས་ཞུས་མོ་ཀོ་ཡང་ངའི་གནང་དགོས་ཟེར་རོ་དེ་འདྲི་རེད་ཟེར་བྱས་ཙང་ངའི་ཁ་སེང་འོ་དེ་དྲན་ཡོང་རེད་བྱས་ཙང་རྗེ་ཡབ་སྲས་གསུམ་སེང་ན་ཨ་ནེ་བཞུགས་སར་ཕར་བཅར་གནང་ནས་གནང་རོགས་གནང་ཞུས་ནས་ཨ་ནེ་དེའི་དུས་ནས་གསན་པ་ཡིན་གསུང་ངོ་ཏོ་བ་འདི་རེད། དེ་ནས་དེ་ནས་བློ་བཟང། བླ་མ་བློ་བཟང་དོན་ལྡན་རིན་པོ་ཆེས་བཀའ་འགྱུར་ལྗགས་ལུང་སྩལ་སྐབས་ཟེར་བ་ལྟར་བླ་མ་དེ་ཡང། བསམ་གྱིས་མི་ཁྱབ་པ་ཅིག་ཡོད་པ་འདྲ། དེ་གནང་སྐབས་དེའི་ནང་གི་བཞུགས་མཁན་གྲྭ་པ་ཞིག་གིས་ལྗགས་ལུང་མ་ཐོས་ཤིང་པོ་ཏི་མ་མཐོང་བར་ཤ་གཞོང་པ་གང་མདུན་དུ་བཞག་པ་མཐོང་ནས་ཡིན་ཙང། ད་འདི་བཀའ་འགྱུར་གནང་མཁན་བཀའ་འགྱུར་བླ་མ་ཞིག་རེད་ཤག་ད་ལྟ་དེ་དེ་ཡིན་ད་བཀའ་འགྱུར་གནང་བའི་ཁ་ཐུག་ལ་ད་མི་མང་པོ་ཡོང་རོགས་ད་མི་མང་པོ་བྱས་ནས་དེའི་ནང་ལོགས་མི་གཅིག་གིས་བླ་མས་བཀའ་འགྱུར་མ་གསུངས་ཡོང་དུས་བཀའ་འགྱུར་རྒྱུན་དུ་ཐོས་ཀྱི་ཡོད་མ་རེད། ཤ་གཞོང་པ་གང་བཀའ་འགྱུར་པོ་ཏི་མ་འདི་འདྲ་ཞུ་ཡོང་དུས།

དེའི་ནང་གི་བཞུགས་མཁན་གྲྭ་པ་ཞིག་གིས་ལྗགས་ལུང་མ་ཐོས་ཤིང་པོ་ཏི་མ་མཐོང་བར་ཤ་གཞོང་པ་གང་མདུན་དུ་བཞག་པ་མཐོང་ནས། ལུང་གསུངས་པ་སྟེ་ཤ་དེ་བླ་མས་ཞལ་དུ་གསོལ་ཞིང་དགོང་མོ་གྲོལ་ཁར་ཤ་དེ་བསྡུས་འགྲོ་བའི་སྣང་བ་བྱུང་བ་སོགས་ལྟར། ཨོ་དེ་རེད་རེད། ལས་སྣང་གི་མཐོང་ཚུལ་ཅི་ཡང་སྲིད་པས་ལས་སྒྲིབ། ལས་སྒྲིབ་ཇི་ཙམ་བྱང་བ་དེ་ཙམ་གྱི་ཚོད་ཅིག་སྣང། རང་གི་སྣང་ཚུལ་ལ་ཆ་མི་འཇོག་སྟེ་བླ་མ་ཕར་ཞོག། གྲྭ་རོགས་གྲོགས་མཆེད་སྒོ་རྩའི་ཁྱི་ཚུན་ལྷ་དང་བདུད་སུ་གང་ཡིན་ཚོད་མི་ཐིག། བླ་མ་འདི་ཚོད་ཐིག་ཡས་དེ་ཕར་གཡུག་ཞོག་ཨ་ལ་སོ་སོ་གི་གྲས་ཡི་དྲན་ཚིག་དང་རི་བོ་དང་ཤང་ཚིག་དང་སྒོ་འགྲམ་གྱི་ཁྱི་དང་བྱ་བྱིའུ་དེ་ཚོ་ཨོ་ད་སངས་རྒྱས་ཀྱི་སྤྲུལ་པ་ཡིན་མིན་བདུད་ཀྱི་སྤྲུལ་པ་ཡིན་མིན་སོ་སོ་ཚོད་ཐིག་ཡ་ཡོག་མ་རེད་ཨོ་དེ་སྤྲུལ་པ་ཡིན་མིན་ཨོ་ད་འོ་དེ་ནི་ལྷ་དང་བདུད་སུ་གང་ཡིན་ཚོད་མི་ཐིག།

ཨོ་ད། ཨ་ནི་གསུང་ཡོང་དུས་ད་སྣོད་མིན་དེ་འདྲ་ཁ་ཤས་ཡོད་པའི་ཁ་ཐུག་ཁྱི་ནས། སྣོད་སྣོད་མ་ཡིན་པའི་ད་སློབ་མའི་གསེང་ལ་ཡང་སློབ་མ་རྫུན་མ། ཨོ་ད། ཨོ་ད། དེ་འདྲས་སླེབས་པའི་ཁ་ཐུག་ཁྱི་ནས། ཨ་ནི་རྗེ་རིན་པོ་ཆེ་གི་དེ་གསུང་འགྲོ་བྱེད་སྒང་ན། འདི་ནས། ད་འདི་དམ་ཅན་ཆོས་རྒྱལ་སློབ་མ་བརྫུས་བསྡད་པ་ཅིག་ཨོ་ད། ཨོ་དེ་གི་གསུང་མ་བཅུག་ནས། སྐབས་ཤིག་གསང་སྔགས་ཟབ་གནད་བཀའ། བཀའ་དོག་པ་འགའ་སྣོད་མིན་ལ་གསུངས་པ་ཉེ་བ་ན། བཀག་པར་བྱས་ཤིང་ཟེར། སློབ་མ་དེ་གིས། དམ་ཅན་ཆོས་རྒྱལ་སློབ་མ་རྫུས་པའི་སློབ་མ་དེ་གས།

ཐལ་བས་གཡོགས་པའི་མེ་དོང་བཞིན་དུ་དེ་ནས་གནས་འདི་ལ་གཟབ་པར་བྱའོ་གསུངས་ཡང་འདྲ་བའོ། དེ་རེད། འོ་དེ་ནས་བཅོམ་ལྡན་འདས་ཀྱིས་ངའམ་ང་འདྲ་བས་གང་ཟག་གི་ཚོད་བཟུང་ཞེས་གསུངས་ཚུལ་དང། གསུངས་ཚུལ། རྒྱ་གར་ན་དགེ་ཚུལ་ཞིག་གིས། བ་ཙི་གེ་ར་གླིང་གི་ཕོ་ཁྱི་ཐམས་ཅད་དཔའ་བོ་དང། མོ་ཁྱི་ཐམས་ཅད་དཔའ་མོ་ཡིན་པར་གོ་ནས་ས། བ་ཙི་གེ་རའི་སའི་གེ་དང་ནི་རེ་བ་ད། ཕོ་ཁྱི་གང་ག་པའི་དཔའ་བོ་གི་སྤྲུལ་པ་དང་མོ་ཁྱི་གང་ག་དཔའ་མོ་གི་སྤྲུལ་པ་རེ་སའི་རེ་བ་དེ་འདྲའི་གོ་འདུག་བ་གོ་ཡིན། རྩད་གཅོད་དུ་ཕྱིན་པས། དངོས་སུ་མཐོང་སྐབས་མི་དེ་རྣམས་ཐམས་ཅད་ལ་ཡོན་ཏན་ཡོད་པ་མ་མཐོང་བར། གཞན་ཟོག་པོ་ཞིག་ལ་དད་པ་བྱས་ས། རྗེ་མི་ལ་ལའང་དེ་མོད། ནཱ་རོ་བོན་ཆུང་གིས་མི་ལ་རས་པ་སྐད་པ་དེ་མ་མཐོང་གོང་ནས་སྒྲ་ཆེ་བ་རྒྱ་གར་གྲུབ་ཆེན་ཡིན་རྒྱ་གར་གྲུབ་ཆེན་འདྲ་བོ་སྐད་ད་ཕ་གིའི་བོན་ཆུང་ནཱ་རོ་བོན་ཆུང་ཟེར་བོན་པོའི་དེ་རེད་བ་ད་གྲུབ་ཆེན་ཟེར་གོ་རེད་བླ་མ་དེ་ཨོ་དེ་གིས་དེ་ནས་མི་ལ་རས་པ་ལ་དེ་བྱས་ནས། རྫུ་འཕྲུལ་འགྲན་ཞེས་བྱས་པ་རེད་བ་དང་དང་པོ། དེ་ཙམ་མི་ལ་རས་པ་སྐད་པ་དེ་བས་མ་མཐོང་གོང་ནས་ནི་བས་རྒྱ་གར་གྱི་གྲུབ་ཆེན་འདྲ་བོ་ཞིག་སྐད་གྲགས་ཆེན་པོ་ཞིག་བུ་གཅིག་འདུག་རོ། ད་ལྟ་འཁྲིས་ལ་སླེབས་པའི་སྒང་ན་ནི། མཐོང་ནས་དྲུང་དུ་སླེབས་ཙ་ན་མི་རྒན་གཅེར་ཉལ་བྱས་པ་ཞིག་རེད་ཨོ་ད་མི་རྒན་གོག་ཅིག་ཕ་གིར། དམར་ཧྲེང་བྱས་ནས་བསྡད་དེ་ཉལ་གྱི་འདུག་ཟེར་ཧ་ལས་རྒྱུ་གང་ཡང་མི་འདུག་བྱས་པ་དང། དེ་ད་ཁོའི་སྣང་བ་མ་དག་པ་རེད་བ་དང་ནཱ་རོ་བོན་ཆུང་གི་སྣང་བ་མ་དག་ནི་མི་ལ་རས་པ། ཨ་ནི་དེ་འདི་གཅིག་མ་མཇལ་རེ་བ་དང། དེ་རེད་སྣང་བ་ལ་ངེས་པ་ཡོད་མ་རེད། ཨ་ནི་གཞུག་གུ་རྫུ་འཕྲུལ་འགྲན་ནས་དེ་ནས་ཁོ་རང་ཕམ་པ་རེ་བ་དང། གངས་ཏི་སེ་གི་ཡི་གེ་ལ། ཏི་སེ་གི་དེ་ནཱ་རོ་བོན་ཆུང་ལ་དགོས་ཀྱི་ཡོད་ཟེར་ནས་ཏི་སེ་གི་དབང་དེ་འོ་ད་ནཱ་རོ་བོན་ཆུང་ལ་དགོས་ཟེར་ནས་འགྲན་བསྡུར་བྱས་ནས་དེ་ཡོད་རེད་དེ་ནི། ཨཱ་ནི་ཞོགས་ཀས་ཕ་གིའི་ཉི་མ་མ་ཤར་གོང་ནས་ཕ་གིའི་རྩེ་དེ་ལ་བན་གངས་ཏི་སེ། སྟོད་གངས་རིན་པོ་ཆེ་གི་རྩེ་ལ་སུས་སླེབས་ཐུབ་པ་འོ་དེ་ལ་དབང་བ་ཡིན། ཞེས་པའི་སྒང་ན། སང་ཉིན་ད་དུས་ཚོད་འགྲིག་གི་རེད་པ་དང། ཨཱ་ནི་སང་ཉིན་དེའི་རྗེས་སུ་མི་ལ་རས་པ་གཟིམས་ནས་བཞུགས་གནང་ག་ཆེར་ད་ལྷོད་ལྷོད་བྱས་ནས་གཟིམ་བདེ་བ་ཞེས་པ་ཆེ་ཉི་མ་ཤར་འགྲོ་བྱེད་མ་བྱེད་གོང་ཨ་དོ། ཨཱ་ནི་ནཱ་རོ་བོན་ཆུང་དེ་སྔོན་ནས་ཕྱིན་ནས་བན། ད་ལྟ་འདི། རྔ་གཅིག་ཡོད་ས་རེད་ཁོ་རང་རྔ་གཅིག་ཞོན།

གངས་ཏི་སེ་གི་རྩེ་དེ་ལ་ཉི་མ་ཤར་བ་དང་མཉམ་དུ། ཨོ་དེ་རེད། རྫུ་འཕྲུལ་འགྲན་རིན་འདྲ་བོ་ཡོད་པ་མ་རེད་པ་ད་གནམ་དང་ས་ཐུག་དེ་ཡོང་དེ་ཡིན་ནས་དང་པོ་ཏི་སེ་ཏི་སེ་འགྲན་པའི་ལོ་རྒྱུས་ཡོད་རེད་ཨོ་དེ་རེད། བྱས་ཙང་དེ་གི་མཐོང་སྣང་ལ། ནཱ་རོ་བོན་ཆུང་ལ་རྫུ་འཕྲུལ། ང་ཚོ་ལས་དྲག་ཡིན་ས་རེད་པ་ད་རྔ་ཞོན་ནས་ཡར་འགྲོ་ཡར་འགྲོ་ཐུབ་ཡ་རེད་པ་ད་ཡིན་ན་ཡང་ཁོའི་སྣང་བ་དེ་མ་དག་པ། མཐོང་སྣང་དེ་ཏག་ཏག་རེད་མི་འདུག་བ་རྗེ་བཙུན། ཡག་པོ་ཅིག་མཇལ་གི་ཡོད་མ་རེད། ཞེས་སོགས་ལྟར། རང་དགའ་བར། འདི་ནི། རང་དགའ་བར་མཐོང་སྟེ་འཕྱ་སྨོད་བྱས་སོ། དེའི་ཕྱིར་ཁ་མཉམ་ལག་མཉམ་གྱི། གྲོགས་མཆེད་དག་ཀྱང་ཅི་ཡིན་མི་ཤེས་པས་གང་ཡིན་རུང་གང་ཡིན་ཡང་རུང་ཁེ་ཉེན་ཆེ། ཁེ་ཆེ་ཉེན་ཆུང་དག་སྣང་སྦྱང། ད་ཀུན་ལ་དག་སྣང་སྦྱང་དགོས་ཡ་དེ་རེད། རེད་བ་ད། སོ་སོ་སོ་སོ་ལ་དག་སྣང་སྦྱང་དགོས་མ་རེད་མ་གཏོགས་གཞན་དག་གང་ག་ལ་དག་སྣང་སྦྱང་དགོས་རེད་བ་ད། ང་ཚོས་དེ་ཤེས་དང་ལོ་སོ་སོ་སོ་སོ་ལ་ཡང་དག་སྣང་སྦྱང། གཞན་དག་ལ་དག་སྣང་རྒྱུན་ནས་མ་སྦྱང་བྱས་མཐའ་སྐོར་བས་མགོ་གཞུག་ལོག་ལ་སོ་སོ་སོ་སོ་དགའ་ཆེན་ཡིན་མདོག་མདོག་རེ་བྱས་འགྲོ་བ་དང། དེ་བྱས་ན་གཞན་དེ་གཞན་ལ་དག་སྣང་སྦྱང་དགོས་པ་འགྲོ་དེ་བྱས་ན་དེའི་ཕྱིར་ཁ་མཉམ་ལག་མཉམ་རེད། གང་ཡིན་ཡང་རུང་ཁེ་ཆེ་ཉེན་ཆུང་དག་སྣང་སྦྱང། རྒྱལ་སྲས་ཆེན་པོ་ཞི་བ་ལྷ་ཡང་མཁས་པ་མང་པོས་འདུ་ཤེས་གསུམ་པ་ཅན་ཞིག་ལས་ཡོན་ཏན་མ་མཐོང་བ་བཞིན

ལྟ་ལུགས་དང་མཐོང་ལུགས་གཅིག་གིས་འགྲོ་སྟེ། སངས་རྒྱས་ཀྱིས་ཇི་བཞིན་གཟིགས་ནས་ལས་ཀྱི་རྒྱུ་བ་བསྟན་པ་རྣམས་རང་དོན་དུ་གཡོ་ཟོལ་བྱས་པར་མཐོང་ཞིང། ད་དགེ་སློང་ལྷས་སྦྱིན་དང་དེ་ཚོ་ག་རེ་བ་དང་སྐྱོན་ཀུན་ཟད་ལའང་མི་བདེན་ནོ་སྙམ་པའི་བསམ་ཚུལ་དང། ལྟ་ལུགས་ཀྱིས་སྡེ་སྣོད་གསུམ་པ་དགེ་སློང་ལེགས་སྐར་ལའང་འཁྲུལ་པ་ཞུགས་ན། དགེ་སློང་ལེགས་པའི་སྐར་མ་དེ་མཁས་པ་ཆེན་པོ་རེད། དགེ་སློང་ལྷས་སྦྱིན་ཡང་མཁས་པ་ཆེན་པོ་དགེ་སློང་ལྷས་སྦྱིན་དེང་སང་ཡོད་པ་ཡིན་ན་ད་ཧ་ལམ་དེ་ནས་འགྲན་ཟླ་མེད་མཁན་རེ་ཅིག་ཁས་ལོས་བྱེད་དགོ་ན་རྩོད་དགོ་ན་ལག་ཁེ་ཡ་མེད་མཁན་ཁས་ལོས་བྱེད་དགོ་ན་དགེ་སློང་ལི་ཅན་དེ་དྲི་ཅིག་རེད་རེ་བ་ད་འགྲན་ཟླ་མེད་མཁན་རེད་བ་ད་མ་གཞི་ད་འཛམ་བུ་གླིང་ལ་བའི་ག་འདྲའི་བཞུགས་ཡོད་མེད་ད་ང་ཚོས་ཆ་ཚང་ད་ཤེས་ཀྱི་མ་རེད་བ་ད་སིང་ག་པར་བཞུགས་ཡོད་ན་ཧ་གོ་གི་མ་རེད་བ་ད། དཔེར་ན་གངས་ཏི་སེ་ལ་བི་གའི་གནས་བརྟན་ཡན་ལག་འབྱུང་བཞུགས་ཡོད་རེད་ཟེར་ང་ཚོ་མཇལ་རྒྱུ་མི་འདུག་བ། བྱས་ཙང་རེད་དེ། ཨ་ནི་བི་གའི་སྣང་བ་དེ་མ་དག་ནས་ཨ་ནི་སངས་རྒྱས་ལ་བི་གའི་སྐྱོན་རྐྱང་རྐྱང་མ་གཏོགས་མཐོང་གི་ཡོད་མ་རེད། ལེགས་སྐར་ལ་ཡང་འཁྲུལ་པ་ཞུགས་དེ་རེད། དེ་འདྲའི་སྡེ་སྣོད་གསུམ་པ་དེ་འདྲའི་ལ་ཡང་འཁྲུལ་པ་ཡོང་གི་ཡོད་ན་རང་རེ་དག་ལྟ་ཅི་སྨོས། གཞན་ཡང་དགེ་ཕྲུག་ཉལ་རྒྱུ་ལ་དགའ་ཆེ་བ་དེ་ལྟ་བུ་དང་དགེ་ཕྲུག་པའི་ཉལ་ཡ་ལ་དགའ་པོ་ཞེ་དྲག་ཡོད་མཁན་དེ་གའི་དགེ་རྒན་དགོང་མོ་ཕྱི་མོའི་བར་དུ་མི་ཉལ་བར་ཁ་འདོན་བྱས་པར་སྙིང་ཐག་པ་ནས་སྐྱོན་དུ་མཐོང། དགེ་ཕྲུག་པས་ཞེ་དྲག་ཉལ་དགོས་མཁན་དེ་གའི་དགེ་ཕྲུག་དགེ་རྒན་བས་མ་ཉལ་ནས་དགོང་དག་ཞལ་འདོན་གནང། ཉམས་ལེན་ནམ་རྒྱུན་རིང་པོ་བཞུགས་དེ་ཉིན་དེ་ལ་སྐྱོན་མཐོང་གི་ཡོད་ར་འདི་ངའི་དགེ་རྒན་དེ་རྒྱུན་དུ་ཉལ་རྒྱུ་རྒྱུན་དུ་མེད་བསམ་ག་དུས་ཡིན་ན་འདི་འདྲའི་རེད་ཟེར་ག་བྱེད་རོགས་དང་རྒྱུན་དུ་ཉལ་རྒྱུ་མེད་དེ་སུན་པ་ལ་བསམ་ག་བྱེད་རོགས་དང་ཉི་མ་གཅིག་ནི་མ་རེད་གཉིས་ནི་མ་རེད་དགོང་དག་མ་ང་སོ་སོ་ཉལ་བྱས་ན་འགྲིག་གི་རོགས་བསམ་དེ་སོ་སོ་ཉལ་རྒྱུ་ལ་དགའ་དྲགས་ནས་དེ་རེད་པ་ད་ཉལ་ཡ་ལ་དགའ་དྲགས་ནས་ཨ་ནི་དགེ་རྒན་དེ་གཟིམས་རོགས་མ་བྱས་ད་དེ་བྱས་ནས། དགེ་ཕྲུག་ཉལ་རྒྱུ་ལ་དགའ་ཆེ་བ་སྟེ་དགེ་རྒན་དགོང་མོ་ཕྱི་མོའི་བར་དུ་མི་ཉལ་བར་ཁ་འདོན་བྱེད་པར་སྙིང་ཐག་པ་ནས་སྐྱོན་དུ་མཐོང་ཞིང་དགེ་ཕྲུག་ཆང་འཐུང་བ་དག་གིས་དགེ་རྒན་གྱིས་ཀྱང་ཆང་གསོལ་ན་སྟབས་ལེགས་སྙམ་ནས་འོ་ད་འགྲིག་སོང་བསམ་རོགས་དང། དགེ་ཕྲུག་ཆང་ལ་དགའ་པོ་ཡིན་མཁན་གཅིག་ཡོད་ན་རོགས་དང། ཨ་ནི་དགེ་རྒན་གྱིས་ཆང་གཅིག་གསོལ་རོགས་བྱེད་ན་ད་ད་འགྲིག་དེ་ཡོད་རོགས་དང། རོགས་དང་དགེ་རྒན་བཀའ་བཀྱོན་གནང་གི་མ་ཁོ་རང་གསོལ་ཚར་རོགས་དང། དེ་ཡིན་དུས་གང་བླང་ཆང་ཕུད་དེ་དགེ་རྒན་ལ་ཡར་དྲངས། ཨཱ་དེ་ནི་སོ་སོ་འཐུང་ཆོག་པ་རེད་བ། དེ་ཡིན་དུས་ཡོན་ཏན་མཐོང་ལ་དགེ་རྒན་གྱིས་ཆང་གསོལ་ཡ་དེ་ཡོན་ཏན་འདྲ་ཅིག་རེད་བ་ད་སོ་སོ་གིས་ཆང་ལ་དགའ་གི་ཡོད་ཙང། དངོས་གནས་བྱས་ན་དེ་ལ་སྐྱོན་མཐོང་དགོས་རེད་བ་ད་དགེ་རྒན་ཆང་གསོལ་ཡ་དེ་ལ་སྐྱོན་འདྲ་ཅིག་རེད་བ་ད་དངོས་གནས་བྱས་ན། དགེ་རྒན། མ་གཟིམས་པ་བྱས་ནས་ཞལ་འདོན་གནང་ཡ་དེ་ཡོན་ཏན་རེད་བ། ཅེས་དང་དེ་མགོ་ལོག་དེ། དགེ་ཕྲུག་དེ་རེད་དགེ་ཕྲུག་ཆང་འཐུང་བ་དག་གིས་དགེ་རྒན་གྱིས་ཀྱང་ཆང་གསོལ་ན་སྟབས་ལེགས་སྙམ་ནས

ཡང་ན་སྐྱོན་དེ་བླ་མ་ལ་མེད་བཞིན་དུ་རང་ཅག་གི་དོན་དུ་ཆེད་དུ་བཅོས་ནས་བསྟན་པ་མིན་པའི་ངེས་པའང་མེད་དེ། འོ་དེ་རེད་ད། ཡོན་ཏན་མཐོང་བའི་གྲོགས་སུ་འགྲོ་ཡ་དེ་རེད། དེ་བཞིན་གཤེགས་པའི་དོན་དུ་འགྱུར་ན། དེ་བཞིན་གཤེགས་པས་སེམས་ཅན་གྱི་དོན་དུ་འགྱུར་གྱི་འདུག་ན། ཞེ་སྡང་ཅན་གྱི་རྣམ་པ་བསྟན་ཡོང་གི་རེད་དེ་བཞིན་གཤེགས་པའི་སེར་སྣ་ཅན་གྱི་རྣམ་པ་སེར་སྣ་མེད་ན་ཡང་སེར་སྣ་ཡོད་པའི་རྣམ་པ། ཞར་བ་མེད་ན་ཞར་བ། སྨྱོ་བ་མེད་ན་སྨྱོ་བའི་ཚུལ། ཚུལ་ཁྲིམས་འཆལ་བ་སོགས་མེད་ན་ཡང་ཚུལ་ཁྲིམས་འཆལ་བ་སོགས་ཀྱི་གཟུགས་སུ་སྟོན་པར་ཡབ་སྲས་མཇལ་བའི་མདོ་དང། མྱང་འདས་ཆེ་མདོ་མྱང་འདས་ཆེན་མོ་སོགས་ལས་རྒྱ་ཆེར་གསུངས་ཚུལ།

འགྲོ་དོན་མཛད་དེ་འདྲའི་ལོ་རྒྱུས་ནང་ལ་ཡོང་གི་འདུག་བ། མི་གཅིག་དེ་ནས་རྒྱ་ནག་རི་བོ་རྩེ་ལྔ་ལ་གནས་སྐོར་ཕྱིན། རྒྱ་ནག་རི་བོ་རྩེ་ལྔ་ཟེར་སྐབས་ནི་ད་འཇམ་དཔལ་དབྱངས་ཀྱི་ཞིང་ཁམས་རེད། འོ་ད་ག་རེ་ཡིན་ནས་པས། ཨ་ནི་འཇམ་དཔལ་དབྱངས་ཀྱི་སྤྲུལ་པ་མཇལ་གི་རེད་ཟེར་གྱི་དེ་འདྲའི་རེ་བ་བྱས་ནས་ཕྱིན། ཨ་ནི་རྒྱ་ནག་རི་བོ་རྩེ་ལྔ་ལ་མཇལ་ཁ་ཕྱིན་ཕྱིན་ཕྱིན་ཅི་ག་གེ་མཇལ་ཡ་མ་རག་རེད། ཨ་ནི་གཞུག་གུ་དོར་བ་གཅིག་ལ་སྤོ་བོ་ཅིག་ཐུག། སྤོ་བོ་དེ་གིས་ཡི་གེ་ཅིག་བསྐུར། ཡི་གེ་གཅིག་བསྐུར། ཡི་གེ་དེ་མི་གའི་གྲོང། གྲོང་ཁྱེར་ནང་ལ། ད་རྒྱ་ནག་གི་གྲོང་ཁྱེར་གཅིག་རོགས་ཟླ། ཨ་ནི་ཁོ་རང་བསྡད་ས་དེ་ཁ་ཐུག་ཅིག་མིན་འགྲོ། ཨོའོ་གྲོང་ཁྱེར་དེ་ལ་མི་ཚང་གཅིག་ཡོད་རེད། དེ་ལ། པོ་ག་རེ་ཡིན་ན། རོ་ཧེ་ཏ་ཡིན་ན་ག་ཡིན་ན་གཅིག་རེད། ཟེར་མིང་ཇི་ཟེར་དེ་ལ་སྤྲད་རོགས་གྱིས། ཨ་ནི་ཁོ་ཇི་ལྟར་བག་ཕྱིན་ནས་གྲོང་གསེབ་ནང་ལ་གྲོང་ཁྱེར་ཟིག་རོགས་ཟླ་དེ་ལ་བག་ཕྱིན་ཕྱིན་མི་ཚང་དེ་རྩད་གཅོད་བྱེད་བྱེད་བྱེད་ག་ན།

དེ་ཡོད་ས་དེ་ཀློག་ཀློག་བས་ད་ཡི་གེ་ཕི་ནི་ཀུ་རུ་རུ་བ། ཡི་གེ་དེ་ན་ག་རེ་ད་ད་ཁྱེད་རང་པའི་འགྲོ་དོན་རྫོགས་པ་ཡིན་ད་ཡར་ཞིང་ཁམས་ལ་ཡར་ཤོག། ཕག་པ་དེ་ལ། ཕག་པའི་ཕག་པ་ཚོ་གི་དོན་དག་ནང་ནས་པའི་ཕག་པ་ག་པར་ཕྱིན་ན་ཕག་པ་ཆེ་དེ་སྔོན་ལ་ཕྱིན་རྒྱབ་ལ་ཕྱིན་དེས་དུས་སུ་ཆེ་ཆུང་པའི་ཕྱིན་ད་འགྲོ་དོན་གནང་མཁན་ཡོད་ཀྱི་རེད་པ་ད་ག་རེ་ཡིན་ན་ལོ་མང་པོའོ་དུས་སུ་ཕྱིན་ན་ཕག་པ་ཆེན་པོ་ཞིག་ཨ་ནི་ཡི་གེ་དེ་ཀློག་ནས་ཕག་པ་དེ་གི་གོ་བ་ད་ག་དེ་ནི།

ཁོ་ཚོ་ཡོང་གི་མ་རེད་འདྲ་པོ་ཅིག་ཆགས་བསྡད་ཀྱི་རེད། འོ་ད་དེ་འདྲ་ཡོད་རེད། སངས་རྒྱས་ཀྱི་བི་གས་དེ་བཞིན་གཤེགས་པའི་བི་སེམས་ཅན་གྱི་དོན་མཛད་དུས་སྤྲུལ་པ་འདྲ་མི་འདྲ་བསྟན་ཡོང་གི་རེད། དུད་འགྲོའི་སྐྱེ་གནས་ན་ཡང་གདའ། འདོད་ཆགས་མི་མངའ་ཆགས་པའི་ཚུལ། འཇིགས་པ་མི་མངའ་འཇིགས་པ་ལྟར། རྨོངས་མེད་རྨོངས་པའི་ཚུལ་བསྟན་ཏེ་སྨྱོས་པ་མ་ལགས་སྨྱོས་པའི་ཚུལ། ཞ་བ་མ་ལགས་ཞ་བ་ལྟར། རྣམ་པར་འཕྲུལ་པ་སྣ་ཚོགས་ཀྱིས་སེམས་ཅན་རྣམས་ནི་འདུལ་བར་མཛད་ཅེས་གསུངས།

དེ་འདྲ་གི་མདོ་སྣ་ཚོགས་ཡོད་རེད། གསུངས་ཀྱང་རྒྱལ་བ་རྡོ་རྗེ་འཆང་གིས་རྡོ་རྗེ་འཆང་རང་ཉིད་མ་འོངས་པ་ན་བླ་མའི་རྣམ་པར་བྱོན་གསུངས་པ་ནི་ངེས་དོན་གྱི་སྒྲ་ཇི་བཞིན་པར་ཁས་བླང་བྱ་ཉིད་རེད་དེ། སྒྲ་ཇི་བཞིན་པའི་ངེས་དོན་རང་རེད་རེད་པ་དང་སྒྲ་ཇི་བཞིན་པའི་ངེས་དོན། ངེས་དོན་ད་དེ་ག་རང་ཁས་ལེན་ཆོག་ཡ་གཅིག་ངེས་དོན་གསུང་དགོས་ཡོད་རེད་རེད་པ་དང། འདི་ངེས་དོན་གསུང་ཡ་དེ། དགོངས་པ་གཞན་དུ་དྲང་མི་དགོས་པར་ད་ག་རང་ཁས་ལེན་བྱུང་བ་ལ་ངེས་དོན་གྱི་འོ་ད་ངེས་དོན་གྱི་གསུངས་པ་རེད། ངེས་དོན་སྒྲ་ཇི་བཞིན་པར་ཁས་བླང་བྱ་ཉིད་ཡིན་ཏེ། རང་ཅག་ལ་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་སྟོན་མཁན་བླ་མ་འདི་ལས་གཞན་མི་འདུག་པ་འདིས་ཀྱང་ཤེས། དེས་ན་རང་རེ་རྡོ་རྗེ་འཆང་གིས་སངས་རྒྱས་ཡིན་པར་གསུངས་པའི་བླ་མ་ལ། སངས་རྒྱས་མ་ཡིན་ཏེ་སྐྱོན་འདི་དང་འདི་འདུག་སྙམ་པ་ནི་མ་ངེས་པ་དང་འགལ་རྟགས་སུ་སོང་བ་ཡིན། རེད་པ་དང། རྒྱལ་བ་སྲས་དང་བཅས་པའི། གི་མར། རང་གི་བླ་མ་དེ་སངས་རྒྱས་རེད་ཟེར་ཐག་བཅད་ནས་མར་གསུངས་བཞག་ཡ་དེ་སོ་སོ་གིས་དེ་སངས་རྒྱས་མ་རེད་དེ་ལ་སྐྱོན་འདི་དང་འདི་འདུག་ཟེར་རྟགས་བཀོད་ན། རྟགས་དེ་འགལ་རྟགས་སུ་འགྲོ་བ་རེད། ཁ་ཤས། ཁ་ཤས་མ་ངེས་པའི་རྟགས། ཁྱབ་པ་འགལ་བ་ཁྱབ་པ་མ་ངེས་པ། རེད་པ་དང། ཨང་དེ་རེད། མ་ངེས་པ་དེ་དགག་རྟགས་སུ་སོང་བ་ཡིན་པས། གོང་གི་སྒྲུབ་བྱེད་དེ་དག་གིས་མཐའ་སྐོར་རི་སྐོར་བགྱིས་ཏེ། བླ་མ་སངས་རྒྱས་སྔ་ནས་ཡིན་ཡིན་པ་དེ་ཡིན་པར་ངོ་ཤེས་པར་བྱེད། དེ་ལྟར་ལུང་རིགས་ཀྱིས་སྒྲུབ་པས་བླ་མ་སངས་རྒྱས་ཡིན་པར་ངེས་ཤེས་རྙེད་དེ། བླ་མ་དང་སངས་རྒྱས་ཐམས་ཅད་འདྲེས་པ་ལྟ་བུའི་ཉམས་འཆར་ན། འོ་ད་ལུང་དང་རིགས་པའི་ཐོག་ནས་སྒོམ་སྒོམ་སྒོམ་སྒོམ་སྒོམ་བྱས་ནས། ལོ་པ་དག་ཨ་ནི་གང་འཚང་བྱས་ནས་ཕ་གིའི་བླ་མ་དང་བླ་མ་དང་སངས་རྒྱས་ཐམས་ཅད་འདྲེས་པ་ལྟ་བུ། ཁྱད་པར་ཆེར་མི་མཐོང་ཡ། བླ་མ་ཟེར་ན་འདི་སངས་རྒྱས་ཟེར་ན་འདི་རེད་ཟེར་ཁྱད་པར་ཆེ་ཡ་མེད་པ་འདྲ་པོ་ཅིག་སོ་སོའི་བློ་ལ་འཆར་སོང་ན། སངས་རྒྱས་ཐམས་ཅད་འདྲེས་པ་ལྟ་བུའི་ཉམས་འཆར་ན་བཤེས་གཉེན་བསྟེན་ཚུལ་གྱི་རྟོགས་པ་སྐྱེས་པ་ཡིན། བླ་མ་དང་ཐུགས་ཡིད་གཅིག་ཏུ་འདྲེས་པ། ཨོ་ད་དེ་འདྲ་བྱས་ན་བླ་མ་དང་ཐུགས་ཡིད་གཅིག་ཏུ་འདྲེས་འགྲོ་གི་རེད་གང་འཚང་བྱས་ནས། ཐུགས་ཡིད་གཅིག་ཏུ་འདྲེས་པ། ལོ་ཟླ། དེ་ཡིན་ཚེ་དེ་ནི། དེ་ནི། ག་རེ། དེ་ནི། འོང་དང་དེ་ནི། ཕ་བླ་མའི་སྐུ་དང་བདག་གི་ལུས། ཕ་བླ་མའི་གསུང་དང་བདག་གི། ངག། ཕ་བླ་མའི་ཐུགས་དང་བདག་གི་ཡིད། དོན་དབྱེར་མེད་གཅིག་ཏུ་བྱིན་གྱིས་རློབས་ཟེར། དབྱེར་མེད་འདྲེས་ཡ་དེ། འདྲེས་སྟངས་དེ། བླ་མ་དང་ཐུགས་ཡིད་གཅིག་ཏུ་འདྲེས་པ་ནི། རང་མངོན་པར་རྫོགས་པར་སངས་རྒྱས་པའི་ཚེ་ན། རང་གི་སེམས་དང། དེ་ནི་བླ་མའི་ཐུགས། བདེ་ཆེན་ཆོས་སྐུ། གཉིས་རོ་གཅིག་ཏུ་འདྲེས་འགྲོ་གི་རེད། སངས་རྒྱས་སོང་ན། དེ་བ་ད་བླ་མའི་ཐུགས་དང་སོ་སོའི་སེམས་དང། བླ་མའི་ཐུགས་གཉིས། རོ་གཅིག་ཏུ་འདྲེས་ནས། དེའི་ཚེ། རང་བླ་མའི་ངོ་བོར་སངས་རྒྱས་པ་རེད། བླ་མའི་གོ་འཕང་ཐོབ་པ་རེད། འོ་ད། བླ་མའི་གོ་འཕང་ཐོབ་པ། བླ་མའི་སྐུ་གསུང་ཐུགས་དང་རང་གི་སྒོ་གསུམ་དབྱེར་མེད་དུ་འདྲེས་པ་ལ་བྱེད། སངས་རྒྱས་པའི་སྐབས་ལ། དེའི་རྟེན་འབྲེལ་གྱི་གནད་ལ་ད་ལྟ་ནས་བླ་མའི་ཐུགས་སེམས་དང་ཉེ་བ། བཤེས་གཉེན་བསྟེན་ཚུལ་ཡག་པོ་བྱེད་དགོས་ཡ་རྒྱུ་མཚན་དེ་དེ་འདྲ་ཅིག་རེད། བཤེས་གཉེན་བསྟེན་ཚུལ་ཡག་པོ་བྱེད་དགོས་ཡ། ཐུགས་སེམས་དང་ཉེ་བ་དང་མཐུན་པར་མཐུན་པར་བྱས་པ་ཞིག་དགོས་པ་ཡིན་གསུངས། ད་རང་གི་སྣང་བ་ལ་ངེས་པ་མེད་པ།

ཀེའུ་ཚང་ཡབ་སྲས་ཀྱི་གསུང་རྒྱུན་ལྟར་ས་བཅད་བཞི་སྟེ། བླ་མ་སངས་རྒྱས་ལས་ལྷག་པའི་བཀའ་དྲིན། ཆོས་གསུངས་པའི་བཀའ་དྲིན། ཤེས་རྒྱུད་བྱིན་གྱིས་བརླབས་པའི་བཀའ་དྲིན། ཟང་ཟིང་གིས་འཁོར་དུ་བསྡུས་པའི་བཀའ་དྲིན་ནོ། དང་པོ་ལ་གཉིས་ལས། བླ་མ་སངས་རྒྱས་ལས་ལྷག་པའི་བཀའ་དྲིན་དྲན་སྟངས་དེ། གཉིས་ཡོད་རེད། དེ་ག་རེ་ཟེར་ན་དང་པོ་སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་པའི་བཀའ་དྲིན་དྲན། རེད་བ་བཀའ་དྲིན་དྲན། དེ་ལྟར་ཡོན་ཏན་གྱི་ངོས་ནས་སངས་རྒྱས་དང་མཉམ་མོད། ད་རང་གི་བླ་མ་དེ་སངས་རྒྱས་རེད་ཚར་བ་ད་རང་གི་བླ་མ་སངས་རྒྱས་ཡིན་ཙང་ནི་ཡོན་ཏན་གྱི་ངོས་ནས་སངས་རྒྱས་དང་མཉམ་མཉམ་རེད་བ་ད་སྤངས་རྟོགས་ཀྱི་ཡོན་ཏན་སངས་རྒྱས་དང་གཅིག་པ་རང་མཉམ་པ་གསུམ་གྱིས་མཉམ་པ་སངས་རྒྱས་ཐམས་ཅད་འོ་ད་སྤངས་པ་རྟོགས་པ་གང་ག་འཕྲིན་ལས་བྱས་ནས་མཉམ་པ་གསུམ་གྱིས་མཉམ་པ་རེད་བ་ད་སངས་རྒྱས་གང་ག་རྟོགས་པ་མཉམ་པ་རེད་བ་ད་དེ་ཡིན་དུས་ཡོན་ཏན་གྱི་ངོས་ནས་སངས་རྒྱས་དང་མཉམ་མོད། སྤྱིར་སངས་རྒྱས་ཐམས་ཅད། འདི་རེད། ཡོན་ཏན་གྱི་ངོས་ནས་སངས་རྒྱས་ཐམས་ཅད་མཉམ་མོད། སྤྱིར་སངས་རྒྱས་ཐམས་ཅད་ལས། སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་སྟེ། སྔོན་དཔག་ཏུ་མེད་པའི་བསྐལ་པ་རྣམས་སུ་སངས་རྒྱས་མཐའ་ཡས་པས་གྲངས་མེད་པའི་སེམས་ཅན་འདྲེན་པར་མཛད་ཀྱང། རང་ཅག་ནི་དེ་དག་གིས་འདྲེན་པའི་ཡུལ་དུ་མ་གྱུར་ལ། ད་བཀའ་དྲིན་དེ། སངས་རྒྱས་ལས་ལྷག་པ་རེད། སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་པ་རེད། རང་གི་བཀའ། བླ་མ་དེ། ཡོན་ཏན་སངས་རྒྱས་དང་མཉམ་པ་རེད་དེ། འོ་ད། བཀའ་དྲིན་དེ་སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་པ། སྔོན་དཔག་ཏུ་མེད་པའི་བསྐལ་པ་རྣམས་སུ་སངས་རྒྱས་མཐའ་ཡས་པས་གྲངས་མེད་པའི་སེམས་ཅན་འདྲེན་ཡོད་རེ་བ་ད་སེམས་ཅན་པའི། རེ་བ་ད། འོ་ད་མ་སྨིན་པ་སྨིན་པར་བྱེད་སྨིན་པ་གྲོལ་བར་གནང་ནས་ཕ་གི། དཔག་ཏུ་མེད་པ་ཅིག་འདྲེན་པར་མཛད་ཀྱང་རང་ཅག་ནི་དེ་དག་གིས་འདྲེན་པའི་ཡུལ་དུ་མ་གྱུར། དེའི་ནང་ལ་ཚུད་ཡོད་མ་རེད་སོ་སོ་ཚུད་ཡོད་ན་ད་ལྟ་ལུས་སྡོད་ཀྱི་མ་རེད་བ་ད་དེ། ཅི་ད་དེ་དུས་མ་ཚུད་རེད་སངས་རྒྱས་མང་པོ་གིས་ཕ་གི་སེམས་ཅན་གྱི་འགྲོ་དོན་མང་པོ་གནང་ཡོད་རེད་མཐར་ཕྱིན་པ་གནང་ཡོད་རེད་དེ་དུས་སོ་སོ་དེར་སླེབས་ཡོད་མ་རེད། ཡུལ་དུ་མ་གྱུར་ལ། སངས་རྒྱས་གྲངས་མེད་བྱོན་པས་མ་ཐུལ་བའི་མ་རུངས་གདུལ་དཀའི་སྙིགས་དུས་འགྲོ་བ་ལ་བདེ་གཤེགས་ལམ་བཟང་ཇི་བཞིན་སྟོན་པ་ཡི་སྐྱབས་མགོན་ཐུགས་རྗེ་ཅན། འོ་ད་སངས་རྒྱས་གྲངས་མེད་པ་ཅིག་ཕེབས་ཚར་ཏེ་དེ་ཚོས་གང་ཡང་འདུལ་བའི་སྐལ་བ་འདྲ་པོ་མ་བྱུང་ནས་སྙིགས་མའི་དུས་རེ་བ་ད་ག་ས་མ་རུངས་གདུལ་དཀའི་སྙིགས་དུས་འགྲོ་བ་དེ་ན་ནི་སོ་སོ་རེ་བ་ད་སོ་སོ་དེ། སོ་སོ་ལ་དེ་ནི་བདེ་གཤེགས་ལམ་བཟང་དེ་བཞིན་གཤེགས་པ་དངོས་སུ་ཕེབས་པ་ཡིན་ན་ཡང་གསུང་རྒྱུ་དེ་ལྷག་མེད་པས་ཨ་ནི་ཆོས་གསུངས་ནས། བདེ་གཤེགས་ལམ་བཟང་ཇི་བཞིན་སྟོན་པ་ཡི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཟེར་བ་དེ་འགྲིག་གི་རང་གི་དགེ་བའི་བཤེས་གཉེན་དེ་བཀའ་དྲིན་འདི་སངས་རྒྱས་ཐམས་ཅད་ལས་སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་པ་ཅིག་རེད། སངས་རྒྱས་ཐམས་ཅད་ལས་ལྷག་པ། བཀའ་དྲིན། སོགས་ལྟར་སྟོན་པའི་ཚོགས་བསགས་ཡུལ་གཅིག་པུ་སངས་རྒྱས་བདུན་ཁྲི་ལྔ་སྟོང། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྔོན་མ་ཚོགས་པའི་བསྐལ་ཆེན་གྲངས་མེད་གསུམ་ལ་ཚོགས་བསགས་གནང་དུས་གང་ལ་བསགས་བསགས་ཀྱི་ཡུལ་ཕ་གི་སྔོན་གྱི་དེ་ནི་སངས་རྒྱས་བདུན་ཁྲི་ལྔ་སྟོང་བདུན་ཁྲི་དྲུག་སྟོང་བདུན་ཁྲི་བདུན་སྟོང་སོགས་དང། དེར་མ་ཟད་དེ་ནི་བསྐལ་པ་འདིར་ཡང་དེ་ནི་སངས་རྒྱས་འཁོར་བ་འཇིག། སངས་རྒྱས་གསེར་ཐུབ་སངས་རྒྱས་འོད་སྲུང་སོགས་ཀྱིས་གདུལ་བྱ་མུ་མེད་པ་དྲངས་ཀྱང་རང་ཅག་གདུལ་བར་མ་ནུས། ད་ལྟ་བླ་མ་འདིས་སངས་རྒྱས་དངོས་བྱོན་ཀྱང་དེ་ལྷག་མཛད་དུ་མེད་པའི་ཚང་ལ་མ་ནོར་བའི་ལམ་བསྟན་པས། འོ་དེ་བླ་མ་དེའི་ཡོན་ཏན་གྱི་ངོས་ནས་སངས་རྒྱས་དང་མཉམ་ཡང་བཀའ་དྲིན་གྱི་ངོས་ནས་སངས་རྒྱས་ཐམས་ཅད་ལས་བཀའ་དྲིན་ཆེ་སྟེ། དགེ་བཤེས་པོ་ཏོ་བས་བླ་མ་ནི་མི་ཞིག་མུ་གེས་ཤི་ལ་ཁད་པར་ཟན་སྦྱིན་མཁན་ལྟ་བུ་དང། སངས་རྒྱས་རྣམས་ནི་སྐྱིད་དེ་རྒྱགས་པའི་དུས་སུ་ཤ་ཇག་རེ་སྟེར་མཁན་དང་འདྲ་བར་གསུངས་པ་ལྟར་སངས་རྒྱས་དེ་རེད་སངས་རྒྱས་རྣམས་ནི། དཔེར་ན་རང་རེ་དབུལ་བ་ལས་ཐར་ཏེ་ཕྱུག་པོར་གྱུར་སྐབས་ཟས་ནོར་སྦྱིན་པ་བཞིན་རང་གིས་ལམ་ཡག་ཙམ་ཐོབ་སྐབས་སངས་རྒྱས་མང་པོ་ཞལ་བསྟན་དབུགས་དབྱུང་སོགས་མཛད་པ་ལས་ད་ལྟ་ཉམ་ཐག་པའི་དུས་སུ་མི་ཕན། རེད་རེད་བ་དང་སོ་སོ་པི་ཀའི་ཉམ་ཐག་ནས། འཁོར་བ་ལ་པི་ཀའི་འཁྱམས་ནས། འོ་ད་དེ་འགྲིག་གི་བི་ག། སུ་གང་བི་གའི་སྐྱོབ་མཁན་མེད་འདྲེན་མཁན་མེད་ཆོས་གསུང་མཁན་མེད་བའི་ཁ་ཐུག་དེ། རོ་ད་ཨནི་ཅིག་མི་དེ་མ་སོང་ན་མུ་གེ་གིས་ཤི་ལ་ཁད་གི་ཁ་ཐུག་ལ། ཨནི་ལྟོ་ཆས་སྤྲོད་མཁན་གི་བཟོ་འདྲ་པོ་དེ་བཀའ་དྲིན་ཆེན་པོ་ཞེ་དྲག་རོ་བ་ལྟོ་ཆས་སྤྲོད་མཁན་ཅིག་འོ་དེ་རེད་རེད། སངས་རྒྱས་ཚོ་བི་གའི། སོ་སོ་ཡར་བསྐྱེད་ཡ་རྟོགས་པ་ཡར་བསྐྱེད། སོ་སོས་སྡུག་རུས་བརྒྱབ། ལམ་བསྒོམ་དཀའ་ཆེན་གྱིས་ཡར་བསྐྱེད་ནས་ཚོགས་ལམ་བེ་ཆེན་པོ་འོ་དེ་འདྲ་ཅིག་ཡར་སླེབས་ཆོས་རྒྱུན་གྱི་ཏིང་ངེ་འཛིན་སླེབས་དེ་བར་ལ་ཡོང་དུས་ཨ་ནི་སངས་རྒྱས་ཚོ་ཞལ་གཟིགས་ཡོང་བ་རེད། དེ་དུས་སོ་སོ་ཏོག་ཙམ་ཡར་སླེབས་ཚར་བ་དང། འོ་དེ་རེད། འདི་ནི། བླ་མ་རང་རེ་དབུལ་པོའི་སྐབས་ཟས་སྦྱིན་པ་བཞིན་ངན་སོང་གི་གཡང་ས་ཆེན་པོར་ལྷུང་བར་ཉེ་བའི་དུས་སུ་ཞལ་བསྟན་ནས་འདྲེན་ཐབས་མཛད་པས་ད་རེས་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རེ་བ་བྱེད་རྒྱུ་བྱུང་བ་འདི་བླ་མའི་བཀའ་དྲིན་ཡིན། དེས་ན་མཁས་གྲུབ་རྗེས་ཀྱང། རྒྱལ་བ་ཀུན་ལས་ལྷག་པའི་ཐུགས་རྗེ་ཅན་ཟླ་མེད་བླ་མ་མཆོག་ལ་གསོལ་བ་འདེབས་གསུང་ཡག་འོ་འདི་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་རོ། མཁས་གྲུབ་རིན་པོ་ཆེ་གིས་ད་རྩ་བའི་བླ་མ་རེད་བ་དང། འོ། དེ་ཡིན་དུས་དེ་ནས་རྒྱལ་བ་ཀུན་ལས་ལྷག་པའི་ཐུགས་རྗེ་ཅན། ཟླ་མེད་བླ་མ་མཆོག་ལ་གསོལ་བ་འདེབས་གསུངས་འདུག། རྒྱལ་བ་ཐམས་ཅད་ལས་ཀྱང་དཔེ་བཀའ་དྲིན་ཆེ་བ་གསུངས་པ་དེ་རེད། ཅེས་གསུངས་པ་ལྟར་རང་ཅག་སངས་རྒྱས་བྱང་སེམས་གཞན་སུ་དང་ཡང་མ་མཇལ་བར་ཆོས་ཀྱིས་ཕོངས་པའི་དུས་འདིར་བླ་མ་འདིས་ཆོས་དེ་འདྲ་གསུངས་པས་ཐུགས་རྗེ་ཆེས་ཆེ་བ་ཡིན། སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་པའི་བཀའ་དྲིན་དྲན་སྟངས་དེ་རེད། ད་གཉིས་པ་སྒོས་སངས་རྒྱས་ཤཱཀྱ་ཐུབ་པ་ལས་ཀྱང་བཀའ་དྲིན་ལྷག་སྟེ། སྔོན་འཁོར་ལོས་སྒྱུར། རྩིབས་ཀྱི་མུ་ཁྱུད་ཀྱི་སྲས་སྟོང་པོ་རེ་རེ། ད་འཁོར་སྒྱུར། འཁོར་ལོས་སྒྱུར་བའི་རྒྱལ་པོ། རྩིབས་ཀྱི་མུ་ཁྱུད་ཟེར་ཅིག་སྔ་མ་སྔ་མ་སྔ་མ་བྱུང་བ་རེད། དེ་ལ་དེ་ནས་སྲས་སྟོང་ཡོད་རེད། དེ་བ་དང་སྲས། རྒྱལ་པོའི་སྲས་སྟོང། སྲས་སྟོང་རེ་རེ་དེ་ནས། ཨ་ནི། གདུལ་ཞིང་རེ་རེ་བཟུང་ནས་མ་འོངས་པའི། སེམས་ཅན་གྱི་དོན་དག་མཛད་པའི་ཞིང་ཁམས་དང་གདུལ་བྱ། འོ་དང།

དུས་ཚོད་སྡུག་པོ་ཟེར་བ་རོ། འོ་དེས་དེ་ནས་གདུལ་བྱ་གདུལ་བར་དཀའ་བར་གཟིགས་ནས། བཏང་སྙོམས་སུ་ལུས་ནས་པི་ཀའི། བྱང་ཆུབ་སེམས་དཔའ་པི་ཀའི་རྒྱལ་པོའི་སྲས་དེ་ནི་སྟོང་ཕྲག་གཅིག་ཡོད་རོ། དགུ་བརྒྱ་དང་དགུ་བཅུ་གོ་དགུ་གི་དེ་བས་དབྱུག་བཞག་རེ། དེའི་གི་དུས་ཚོད་དེ་སྡུག། འོ་ན་དུས་ཚོད་དེ་ཁག་པོ་དེ་ནི་གདུལ་བྱ་དེ་ཚོ་པི་ཀའི་ཞེ་དྲག་གི་དཔེ་འདུལ་ཁག་པོ་ཡིན་ཙང་དེ་བདག་པོ་རྒྱག་མཁན་མ་བྱུང་བ་བྱས། དེ་དབྱུག་བཞག་བའི་སྒང་དེ་ལ། བཏང་སྙོམས་སུ་ལུས་པའི་ཚེ་ཨ་ནི་སྟོན་པའི་སྐུ་སྐྱེ། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་ནི་སྐུ་སྐྱེ། འོ་ད་དེ་དུས་རྒྱལ་པོའི་སྲས་སྟོང་ཕྲག་གཅིག་གི་ནང་གི་ད་ག་ཟེ་སྟོང་ནང་ལོགས་ཀྱི་གཅིག་རེད་བ་ད་སྟོན་པའི་སྐུ་སྐྱེ། དེའི་ཁ་ཐུག་དེ་ལ་བྲམ་ཟེ་རྒྱ་མཚོའི་རྡུལ་ཟེར། སྟོན་པའི་སྐུ་སྐྱེ། མ་རེད། འདི་རེད། བྲམ་ཟེ་དེ་ཡིན་པ་རེད། འདི་ནི།

སྡིག་པའི་གདམ་ཀ་མ་བྱས་པ་བྱས་ནས་གདུལ་ཁག་པོ་ཡིན་ཙང་ད་བྲམ་ཟེ་རྒྱ་མཚོའི་རྡུལ་རང་ཉིད་ཀྱིས་དེ་ནས་རྩོད་དུས་ཀྱི་སེམས་ཅན་འདུལ་བར་ཐུགས་བསྐྱེད་པས་ཚེ་ལོ་བརྒྱ་པའི་གདུལ་བྱ་རྣམས་ལ་སྤྱིར་སངས་རྒྱས་གཞན་ལས། སྟོན་པ་ཤཱཀྱ་ཐུབ་པ་བཀའ་དྲིན་ཆེ་བ་རེད་གསུངས་རེད་བ་ད། སངས་རྒྱས་གཞན་གྱིས་པའི་ཐུགས་བསྐྱེད་པའི་གང་དག་དུ་མ་གནང་བྱས་ཐུགས་བསྐྱེད་པའི་སྐབས་ལ། སྟོན་པ་ཤཱཀྱ་ཐུབ་པའི་པའི་ཐུགས་བསྐྱེད་པའི་ཁ་ཐུག་ལ་ཚེ་ལོ་བརྒྱ་པའི།

སྟོན་པ་དེས་ཀྱང་མ་ཐུལ་བའི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཀྱང་སྤེལ་བའི་རྟགས་ཚེ་ལོ་བརྒྱ་པའི་གདུལ་བྱ་དེ་བཏུལ་ཐུབ་ཀྱི་ཡོད་རེད་བཏུལ་གནང་བ་རེད་བཏུལ་ཁག་པོ་དེ་ཚོ་བཏུལ་གནང་བ་རེད་དེ་ད་དུང་དེས་མ་ཐུལ་འོ་ད་ང་ཚོའི་ལས་དེ་རེད་བ་ད། མ་མ་ཐུལ་བ་སྟོན་པ་དེས་ཀྱང་མ་ཐུལ་བའི་གདུལ་གདུལ་དཀའི་སྐྱེ་བོ་བདག་དང་བདག་འདྲ་བ། བླ་མ་འདི་ཉིད་ཁོ་ན་སྒོས་སུ་བཀའ་དྲིན་ལྷག་པར་ཆེ་ཚུལ་སོགས་དང། སོགས་ཏུ་སི་མ་ད་གངས་ཅན་པའི་བླ་མ་བཀའ་དྲིན་ཆེན་པོ་ཡིན་སྟངས་ཀྱི་ཐོག་ནས་ད་བསམ་བློ་བཏང་ཡང་དེ་རེད། བཀའ་དྲིན་ཆེན་པོ། བཀའ་དྲིན་ལྷག་པར་ཆེ་ཚུལ་སོགས་དང། དེའི་རྗེས། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་པའི་མཛད་པ་མཛད་པའི་རྗེས་ལ་ཡིན་ན་ཡང། རྒྱ་གར་ནང་པའི་བསྟན་པའི་གཏད་རབས་བདུན་ཕེབས་ཡོད་རེད། རེད་བ་ད་གདུལ་བྱ་རྗེས་སུ་འཛིན་མཁན་བསྟན་པའི་གཏད་རབས་བདུན། བསྟན་པའི་གཏད་རབས་བདུན་ནི་ཉན་ཐོས་འོད་སྲུང་ཀུན་དགའ་བོ་ཤ་ནའི་གོས་ཅན་ཉེར་སྦས་དྷི་ཏི་ཀ་ནག་པོ་པ་ལེགས་མཐོང་བཅས་སུ་བདུན་རེད། དེ་ནས་གྲུབ་ཆེན་བརྒྱད་ཅུ་རེད། གྲུབ་ཆེན་བརྒྱད་ཅུ་དེ་རེད་བ་ད་རྒྱ་གར་གྲུབ་ཆེན་བརྒྱད་ཅུ་གྲགས་པ་ནི་གྲུབ་ཆེན་ལཱུ་ཡི་པ་དཱ་རི་ཀ་པ་ཌེང་གི་པ་ལཱི་ལ་པ་བིར་ཝ་པ་ཌོམ་བྷི་པ་ཤ་བ་རི། འོ་ད་དེ་ནས་ས་ར་ཧ།

ཙ་ཏྲ་པ་བྷ་དྲ་པ་དོ་ཁན་དྷི་ཨ་ཛོ་གི་ས་ག་ལ་རྡོ་རྗེ་སྦི་པ་མེ་ཀོ་པ་ཀ་མ་རི་ཛ་ལན་དྷ་ར་པ་ར་ཧུ་ལ་དྷརྨ་པ་དྷོ་ཀ་རི་མེ་དྷི་ནི་ས་ག་ཛ་ལ་དྲིལ་བུ་པ་ཨ་ཡོ་གི་ཙ་ལུ་ཀི་གུ་དུ་རི་གུ་དུ་རི་པ་དེ་ནས་ལུ་ཙི་ཀི་ཀང་ཀ་ར། རྐང་པ་ལས། བ་དེ་པ། བསྟན་མདའ་པ། ཀུ་ཀུ་རི་པ། ཀུ་བྱ་ལས། འདི་ནི། འདབ་མ་པ། མ་དེ་ལ། ཨ་ཙི་མདའ། བ་ལྷ། ན་ལི་པ། བུ་སུ་ཀུ། ཨེ་འདྲ་བུ་ཏི། ལྕམ་ལིག། སྨིན་ཀ་ར། ཛ་ལན་འདྲ་པ། ནེ་གུ་ན། ཅཱ་བ་རི་པ་ཅཱ་བ་རི་པ། ཙམ་པ་ཀ། བྷི་ཁ་ན། ཏིལ་བརྡུང་པ། ཀུ་མ་རི་པ། དྷུ་མི་པ། མ་ཎི་བྷ་དྲ། མེ་ཁ་ལ། ཀ་ན་ཁ། ཀ་ན་ཀ། ཀན། ཀན་ཐ་ལི། དྷ་སུ་རི་པ། ཀ་པ་ལི་པ། ཀི་ར་པ། མཚོ་སྐྱེས་རྡོ་རྗེ། ས་བ་པ་བ། ནཱ་ག་བོ་བོ་དྷི། པུ་ར་ལི། ས་ན་ཧ། ཨོ་ད་གྲུབ་ཆེན་བརྒྱད་ཅུ། ཟེར་དེ་རེད། གྲུབ་ཆེན་བརྒྱད་ཅུ་གསུངས་འདུག་འདི་ནང་ལ་ཨོ་དེ་བརྒྱད་ཅུ་རེད། བརྒྱད་ཅུ་གྱ་བཞི་ཟེར་དེ་འདྲས་ཡོད་རེད། དེ་ནས། རྒྱན་དྲུག་མཆོག་གཉིས་ཞེས་པའི་རྒྱན་དྲུག་ནི་མགོན་པོ་ཀླུ་སྒྲུབ། འཕགས་པ་ཐོགས་མེད།

མང་ཆེ་སྟེ། དེ་ཡིན་ད་དེ་གི་དེ་ནས་ཆོ་འཕྲུལ་མང་པོ་བསྟན་ནས་པའི་སེར་བ་རྒྱབ་ཐོག་རྒྱབ་བེ་གེ་ཆུ་བེ་གེ་འོ་དེ་འདྲེ་མང་པོ་བྱེད་ཡག་གང་དེ་བཀག་ཡག་དང་དེ་བཏུལ་ཡག་གི་དོན་དག་ལ་ཨ་ནི་སློབ་དཔོན་པད་མ་སམ་བྷ་ཝ་གདན་འདྲེན་ཞུས་སློབ་དཔོན་པད་མ་སམ་བྷ་ཝ་འོ་ད་དེ་ཚོའི་གཙོ་བོ་འདྲ་བོ་བེ་གེ་གནང་མཁན་འདྲ་བོ་ད་ར་བ་ད་དེ་ཚོ་གི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་རེད་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གསུམ་ས། འཇམ་པའི་དབྱངས་ཀྱི་སྤྲུལ་པ་ཡིན་ཟེར་བ་ཁྲི་སྲོང་ལྡེ་བཙན་དེ། ད་དེ་ནས་རྗེ་འབངས་ཉེར་ལྔ་སོགས་དང། ད་རྗེ་འབངས་ཉེར་ལྔ་ཟེར་དེ་སློབ་དཔོན་པད་མ་སམ་བྷ་ཝའི་དེ་ནི་དངོས་སློབ་རྗེ་འབངས་ཉེར་ལྔ་རེད། ནམ་མཁའི་སྙིང་པོ་ཉི་མའི་ཟེར་ལ་ཆིབས། སངས་རྒྱས་ཡེ་ཤེས་བྲག་ལ་ཕུར་པ་འདེབས། རྒྱལ་བ་མཆོག་དབྱངས་རྟ་སྐད་ཕྱོགས་བཅུར་ཁྱབ། མཁར་ཆེན་མཚོ་རྒྱལ་བསད་པའི་མི་རོ་བསླངས། དཔལ་གྱི་ཡེ་ཤེས་མ་མོ་མངོན་དུ་འཁོར། ད་སོ་སོས་སོ་སོ་གི་བུ་གས་ཅིག་རྫུ་འཕྲུལ་གནང་ཡག་གི་ཁྱད་ཁྱད་ཆོས་འདྲ་བོ་དེ་གསུང་གི་རེད། དཔལ་གྱི་སེང་གེ་ལྷ་སྲིན་བྲན་དུ་འཁོལ། བཻ་རོ་ཙ་ན་ཡེ་ཤེས་སྤྱན་དང་ལྡན། གཡུ་སྒྲ་སྙིང་པོ་རྟོགས་པ་མཆོག་དང་ལྡན། ཛྙཱ་ན་ཀུ་མཱ་རྫུ་འཕྲུལ་མཆོག་དང་ལྡན། རྡོ་རྗེ་བདུད་འཇོམས་རླུང་ལྟར་ཐོགས་པ་མེད། ཡེ་ཤེས་དབྱངས་ནི་མཁའ་སྤྱོད་གནས་སུ་གཤེགས། སོག་པོ་ལྷ་དཔལ་གཅན་གཟན་གཉའ་ནས་འཛིན། གཅན་གཟན་གྱི་གཉའ་ནས་འཛིན། སྣ་ནམ་ཡེ་ཤེས་མཁའ་ལྟར། བྱ་ལྟར་མཁའ་ལ་ལྡིང། དཔའ་བརྗོད་བ་ཞུ་ཕུར་པ་གདིང་ཚེ་བསྒོམ། ཕུར་པ་པའི་གདིང་པ་ཙམ་གྱིས་ད་ཕ་ཇོ་དེ་སྒྲ་འདི་པའི་སྒོམ་སྒྲུབ་ཡོད་ས་རེད་དཔའ་བརྗོད་བ་ཞུ་ཕུར་པ་གདིང་ཚེ་བསྒོམ། འདན་མ་བཙན་མ་མི་རྗེ་བཟུང་རྣམས་ཐོབ། ཀ་བ་པ་ཚིག་གཞན་གྱི་སེམས་ཀུན་ཤེས། ཧྲུལ་པོའི་པར་སེང་ཆུ་བོ་གྱེན་དུ་ལྡོག། རྒྱལ་བའི་བློ་གྲོས་རོ་ལངས་གསལ་དུ་འགྱུར། ཁྱི་ཁྱུང་ལོ་ཡི་ནམ་མཁའི་ཞགས་རྣམས་ཟིན། དྲན་པ་ནམ་མཁའ་བྱང་ནས་གཡག་རྒོད་འགུགས། འོ་བྲན་དབང་ཕྱུག་ཆུ་ལ་ཉ་ལྟར་འཛུལ། རྨ་ཐོག་རིན་ཆེན་ཕ་བོང་ཟས་སུ་ཟས། དཔལ་གྱི་རྡོ་རྗེ་རི་བྲག་ཐོགས་པ་མེད། ལྷ་ལུང་དཔལ་གྱི་རྡོ་རྗེ་སྨིན་འགྲོ། འདི་ནི་རི་བྲག་ཐོགས་པ་མེད། ལང་གྲོ་དཀོན་མཆོག་ཐོག་ཆེན་མདའ་ལྟར་འཕེན། རྒྱལ་བ་བྱང་ཆུབ་མཁའ་ལ་སྐྱིལ་ཀྲུང་བཅས། དེ་རྣམས་རྗེ་འབངས་དེ་རྣམས་རྗེ་འབངས་གྲུབ་ཐོབ་ཉེར་ལྔ་ཡིན། བདག་ལི་ཏི་པ་ཙ་ལ་ཏི་ཀུ་སང་ཕེ་ཤ་ན། ད་དེ་རྣམས་དེ་ནི། རྗེ་འབངས་དེ་ནི། གྲུབ་ཐོབ་ཉེར་ལྔ་ཡིན། ད་བསྟན་པ་སྔ་དར་གྱི་སྐབས་དེར་རེད་བ་ད། ད་ཕྱི་དར་གྱི་སྐབས་སུ། དེ་ནི་ས་སྐྱ་གོང་མ་རྣམ་ལྔ། དེ་སུ་ཟེར་ན་ས་སྐྱ་གོང་མ་རྣམ་ལྔ་ནི་ས་ཆེན་ཀུན་དགའ་སྙིང་པོ་སློབ་དཔོན་བསོད་ནམས་རྩེ་མོ། རྗེ་བཙུན་གྲགས་པ་རྒྱལ་མཚན་ཆོས་རྗེ་ས་སྐྱ་པཎྜི་ཏ། འགྲོ་མགོན་ཆོས་རྒྱལ་འཕགས་པ་དང་ལྔ། ཅེས་ས་སྐྱ་གོང་མ་རྣམ་ལྔ། དེ་ལ་དང་པོ་གསུམ་ལ་དཀར་པོ་རྣམ་གསུམ། འོ་ད་དེ་ནས་ཕྱི་མ་གཉིས་ལ་དམར་པོ་རྣམ་གཉིས་སུ་གྲགས་སོ། དེ་ནི། དམར་པོ་རྣམ་གཉིས་སུ་གྲགས་སོ། མར་པ་ལོ་ཙཱ་བ། དང་མར་མི་དྭགས་གསུམ་སྟེ་མར་པ་ལོ་ཙཱ་བ། མི་ལ་བཞད་པའི་རྡོ་རྗེ། དྭགས་པོ་ལྷ་རྗེ་སོགས་དང། ཇོ་བོ་ཡབ་སྲས། གསུམ་ནི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་རྔོག་ལེགས་པའི་ཤེས་རབ། འབྲོམ་སྟོན་རྒྱལ་བའི་འབྱུང་གནས། རྗེ་ཙོང་ཁ་པ་ཡབ་སྲས་གསུམ་ནི་རྗེ་ཙོང་ཁ་པ་བློ་བཟང་གྲགས་པ། རྒྱལ་ཚབ་དར་མ་རིན་ཆེན་མཁས་གྲུབ་དགེ་ལེགས་དཔལ་བཟང་པོ་སོགས། ད་དེ་ཚོའི་བེ་གར་མཁས་གྲུབ་ཀྱི་སྐྱེས་བུ་ཇི་སྙེད་ཅིག་བྱོན་འདུག་པ་དང་བྱོན་ཚར་རེད། བྱོན་ཀྱང། རང་ཉིད་ལ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་ལས་འདྲེན་པའི་ཐབས་དམ་པ་ཆོས་ཀྱི་བདུད་རྩི་དངོས་སུ་འོ་ད་མ་བསྟན་ཅིང། མདོར་ན་སྤྱོད་འཇུག་ལས། སེམས་ཅན་ཐམས་ཅད་ལ་མཐའ་གཅིག་ཏུ་ཕན། ཕན་མཛད་པའི། སངས་རྒྱས་བཅོམ་ལྡན་འདས་གྲངས་མེད་བྱོན་ནས་འདས་པར་གྱུར་ཀྱང། བདག་ནི་རང་གི་ཉེས་པས་དེའི་གསོ་བའི་སྤྱོད་ཡུལ་མ་གྱུར་ཏོ། ཞེས་པ་ལྟར་རང་རེ་སྐྱེ་སར་མ་སྐྱེས། འོ་ད་སྐྱེས་བུ་དམ་པ་ཕར་བསམ་གྱིས་མི་ཁྱབ་པ་དེ་ཚོའི་ཕེབས་པའི་སྒང་ལ་ནི་ང་ཚོའི་དེ་ཡོད་སར་སྐྱེ་ས་ལ་ནི་མ་སླེབས་མ་སྐྱེས། འོ་ད་འོ་ད་དེ་ནི་སྐྱེ་སར་མ་སྐྱེས། སླེབ་སར་སླེབ་དགོས་ས་དེ་ལ་མ་སླེབ་པས་ཨ་ནི་སྐྱེས་བུ་དམ་པ་སྔོན་བྱོན་སུས་ཀྱང་འདྲེན་མ་ནུས་ཤིང། དོར་ནས་སྙིགས་མའི་ཡང་སྙིགས་སུ་བཞག་པ་ལ་ད་ལྟ་བླ་མ་འདིས་བདག་འདྲེན་ཐབས་འདི་མཛད་པ་ཐུགས་རྗེ་རེ་ཆེ་སྙམ་དུ་བསམ་གསུངས། ད་དེ་དེ་ནས་བཀའ་དྲིན་རྗེས་སུ་དྲན། དེ་རེད་བ་ད། དེ་ནས་སངས་རྒྱས་ཐམས་ཅད་ལས་ལྷག་པའི་བཀའ་དྲིན་དེ་རེད། དྲན་སྟངས་དེ་རེད། ད་གཉིས་པ་ཆོས་གསུངས་པའི་བཀའ་དྲིན་ཟེར་བླ་མས་ཆོས་གསུངས་ཡ་གི་བཀའ་དྲིན། དེ་ག་རེ་ཟེར་ན་དེར་མ་ཟད་སྔོན་བྱང་ཆུབ་སེམས་དཔས་ཆོས་ཚིགས་བཅད་གཅིག་གི་ཕྱིར། འོ་ད་སྲས་དང་སྲས་མོ། དེ་ནས་མཆིས་བྲང། རང་ཉིད་དང་བཅས་པ་གནོད་སྦྱིན་གཏུམ་པོར་ཟར་བཅུག་པ། ཆོས་ཤོ་ལོ་ཀ་གཅིག་གི་དོན་དག་ལ་ཡོང་པའི་དེ་འབྲེལ་གྱི་བའི་དཀའ་ལས་བྱུང་ནས་སྔོན་གྱི་བྱང་ཆུབ་སེམས་དཔའ་ཚོས་འོ་ད་སོ་སོ་གི་སྲས་དང་སྲས་མོ་བའི་སྦྱིན་པ་བཏང་དགོས་ན་ཡང་བཏང། སོ་སོའི་ཆུང་མ་སྦྱིན་པ་བཏང་དགོས་ན་ཡང་བཏང། རང་ཡང་བའི་གའི་སྐུ་ལུས་སྦྱིན་པ་བཏང་དགོས་ན་ཡང་བཏང་ནས། འོ་ད་གནོད་སྦྱིན་གཏུམ་མོར་བཟར་བཅུག་པ་དང། ད་དེའི་གཏམ་རྒྱུད་དེ། དེ་ནས། སྲས་སྲས་མོ་དང་དང་གནོད་སྦྱིན་ལ་བཟར་བཅུག་སྟངས་དེ་རེད། རྒྱལ་པོ་ཁ་དོག་དམ་པའི་གཏམ་རྒྱུད་ནི། བཅོམ་ལྡན་འདས་ནས། སྔོན་བསྐལ་པ་གྲངས་མེད་པ་འདས་པའི་ཕ་རོལ་ནས་སེམས་ཅན་གྱི་དོན་དུ་ཐོས་པ་ཚོལ་ཞིང་ཚོལ་བ་ན། ཐོས་པ་ཚོལ་བ་དེ་སེམས་ཅན་གྱི་དོན་དུ་ཐོས་པ་ཚོལ་ཞིང་ཚོལ་བ་ན། འདི་ནི་ཆུང་ངུ་ན་ཚིགས་སུ་བཅད་པ་གཅིག་ཙམ་གྱི་སླད་དུ་ཡང་བདག་གི་ལུས་དང་ཆུང་མ་དང་བུ་དང་བུ་མོ་སོགས།